སྒྲོལ་མ་ལགས་བཀྲ་ཤིས་བདེ་ལེགས་དང་ད་ལྟ་ཐོག་མ་དེ་ལ་ཁྱེད་རང་གིས་ད་ཨོས་ཏྲེ་ལི་ཡའི་ནང་ལོགས་ལ་ང་ཚོ་ཏོག་དབྱིབས་ཀྱི་སྔོན་འགོག་སྨན་ཁབ་ཅིག་ཡོད་རེད་བ་ད་དེ་མི་མང་ལ་མར་རྒྱག་སྟངས་ཀྱི་བརྒྱུད་རིམ་ལ་ནས་རེད་ད་འཆར་གཞི་རིམ་པ་ག་འདྲེ་ཅིག་བཏིང་ཡོད་རེད་ཨ་ནི་ད་ལྟའི་ཆ་ལ་ད་ང་ཚོ་ད་རིམ་པ་མ་ལ་ནས་རེད་གནས་སྟངས་ག་འདྲེ་ཅིག་ཆགས་ཡོད་རེད་ནི་ངོ་སྤྲོད་ཅིག་གནང་རོགས་བྱས་ད། ལགས་སོ་དེ་ལས་ད་ཟེར་ན། ཏོག་དབྱིབས་ཀྱི་སྔོན་ཁབ་ཀྱི་རིམ་པ་འདི། གལ་གནད་ཆེ་བ་སུ་ལ་འདུག། འདི་ན་ཚ་འདི་འགོས་ཉེན་ཁ་སུ་ལ་འདུག། འདི་ལ་ཆ་བཞག་བྱས་རིམ་པ་ལ་ནི་རེ་སྡེ་ཚན་ལྔ་འདུག་ག། འདི་ཝན་ཨེ་ཝན་བི། ཏུ་ཨེ་ཏུ་བི་ཐི་བྱས་འདི་འདྲའི་རིམ་པ་ལྔ་འདུག་ག། རིམ་པ་དང་པོ་འདི་ད་ད་ལྟ། ཏོག་དབྱིབས་ཀྱི་ན་ཚ་ཡོད་པའི་ནད་པ་རང་མཉམ་དུ་ལས་ཀ་བྱེད་མཁན། གྱི་ཨ་ལས་བྱེད་དེ་ཚོ་ལ་ཡར་ད་རྒྱབ་ཀྱི་ཡོད་རེད་ད་ད་ལྟ་སྨན་ཁང་གི་ཛ་དྲག་སྡེ་ཚན་རེད་དེ་ནས་ཁོ་བིད་ཀྱི་ནད་པ་ཡོད་པའི་ཡོད་སའི་གི་སྡེ་ཚན་དེ་ཚོ་དང་ད་ད་ལྟ་ཕྱི་ལོགས་ནས་འགྲུལ་པ་ཕེབས་རྗེས་ཡར་མགྲོན་ཁང་ལ་ཟུར་བཀག་བཞུགས་དགོས་མཁན་རེད་པ་དེ་ཚོའི་ཁག་གི་དེ་ཚོའི་གི་ལས་ཀ་བྱེད་མཁན་ལས་བྱེད་དང་དེ་ནས་གནམ་ཐང་ལ་ལས་ཀ་བྱེད་མཁན་ད་དེ་ཚོའི་དེ་ཝན་ཨེ་ལ་ཆགས་ཀྱི་ཡོད་རེད་ད་ད་ལྟ་ང་ཚོ་རིམ་པ་སླེབས་དེ་ཝན་བི་ལ་སླེབས་རེད། ཝན་བྷི་ནི་ཨ་ནི་སྤྱི་བཏང་གི་དགུང་ལོ་བགྲེས་པ་ད་དགུང་ལོ་བདུན་ཅུ་གི་ཡན་ཆད་ཨ་ནི་དགུང་ལོ་བགྲེས་པ་དེ་ཚོ་རེད། དེ་ནས་ཛ་དྲག་སྡེ་ཚན་དང་དེ་ཚོ་གི་ཕར་ཕུད་གཞན་ཡང་སྨན་ཁང་ལ་ཡང་སྡེ་ཚན་གཞན་པ་མང་པོ་ལས་བྱེད་ལས་ཀ་བྱེད་མཁན་ལས་བྱེད་མང་པོ་ཡོད་པ་ཁོ་རང་ཚོ་ལ་རྒྱག་ཡག་དང་དེ་ནས་གདོད་མའི་མི་རིགས་ཀྱི་མི་འབོར་ཆེ་ཨ་ནི། དེ་ནས་སོ་སོ་ལ་ཡང་འཕྲོད་བསྟེན་གྱི་ཕྱོགས་ནས་དཀའ་ངལ་ཡོད་པ་ན་ཚ་དེ་འདྲའི་དཀའ་ངལ་ཡོད་པ་དང་ཨ་ནི། དབང་པོ་སྐྱོན་ཅན་གྱི་དཀའ་ངལ་ཡོད་པ་དེ་འདྲའི་གི་མི་འབོར་དེ་ཚོ་ད་ལྟ་ཝན་བིའི་ནང་ལ་ཚུད་ཀྱི་ཡོད་རེད་ཨ་ནི། ད་ལྟ་ང་ཚོ་སླེབས་དེ་རིམ་པ་ཝན་བིའི་ནང་ཡོད་རེད། ད་ལྟ་སྒྲོལ་མ་ལགས་ཁྱེད་རང་གོང་དུ་གསུངས་པ་ནང་བཞིན་གྱི་ད་ང་ཚོ་ད་ལྟ་རིམ་པ་དེ་འདྲའི་མང་པོ་ཅིག་དེ་འདྲའི་འཆར་གཞི་བཏིང་འདུག། དེའི་ནང་ནས་ད་ད་ལྟ་ང་ཚོ་མི་མང་ཅིག་ཡོད་ར་མང་ཆེ་བ་ཅིག་ལ་ག་དུས་ཀྱི་ད་སྨན་ཁབ་དེ་རྒྱག་ཡག་བྱུང་གི་ཡོད་རེད།
ཨ་ནི་དེ་རྒྱག་པ་ལ་ཅིག་སུས་རྒྱག་གི་ཡོད་རེད་ད་རྒྱག་ཡག་ལ་ཅིག་ཡང་གར་འགྲོ་དགོས་མེད་ད་དེ་འདྲའི་ཡང་ཅིག་བརྒྱུད་རིམ་ཅིག་ཡོད་ར་འོ་དེ་ག་འདྲ་ཅིག་ཡིན་ན། ད་ད་ལྟའི་ཆ་ལ་ཡང་རྒྱག་ས་མང་ཆེ་འདི་འམ་ལས་བྱེད་ཁག་དང་ཨ་ནི་རྒན་གསོ་ཁང་དང་དེ་ཚོའི་འདི་ཙམ་པ་ལ་ཡང་རྒྱག་ས་དེ་སྨན་ཁང་རང་དང་སོ་སོའི་རྒན་གསོ་ཁང་རང་དང་ཨ་ནི་ཡང་དབང་པོ་སྐྱོན་ཅན་བཞུགས་ས་ཁོ་རང་ཚོའི་སྡོད་གནས་ག་བ་ཡིན་མེད་དེ་ཚོ་ལ་ཡང་རྒྱག་གི་ཡོད་རེད་ད་ཡིན་ནའི་ད་ལྟ་རིམ་པ two A དང two B སླེབས་དུས་ཙམ་པ་ལ་ཡང་ད་མི་སྤྱི་མང་ཚོགས་ཅིག་ལ་རྒྱག་ཡག་གི་དུས་ཚོད་འདི་ཆགས་ཀྱི་ཡོད་རེད་ད་དུས་ཚོད་འདི་ག་དུས་ཡིན་མིན་གྱི་ཨ་ཏ་རིག་འདི་ད་ད་ལྟ་ཏག་ཏག་གཏན་འཁེལ་བྱུང་ཡོད་མ་རེད་དེ།

བདུན་ཕྲག་བཞིའི་རྗེས་ལ་བརྒྱབ་ན་འགྲིག་གི་འདུག་ཨམ། ད་གལ་ཆེ་ཤོས་གཅིག་འདི་ལྟིར་ཤོག་ད་ལྟ་གལ་སྲིད་སྔོན་ཁབ་དང་པོ་འདི Pfizer རྒྱག་པ་ལ་ཕྱིན་ན་གཉིས་པ་འདི་ཡིན་གཅིག་མིན་གཅིག Pfizer རྒྱག་དགོས་འདུག་དེ་ག་ནང་བཞིན་གྱི་དང་པོ་འདི AstraZeneca རྒྱག་པ་ལ་ཕྱིན་ན་ཨ་ནི་གཉིས་པ་འདི་ཡང AstraZeneca རྒྱག་དགོས་ཀྱི་འདུག་ཨམ། ད་ད་ལྟ་ཨམ། ད་ལྟ་བར་དུ་ལ་ཡང་མང་ཆེ་གཅིག་ད་ང་ཚོ Vaccine གཉིས་ཆ་ཕྱི་ལོགས་ནས་ཉོས་པ་ཆགས་ཀྱི་ཡོད་རེད། ད་ཡིན་ནའི་ད་ལྟ Australia ནང་ལོགས་ལ་བཏོན་ཡ་དེ AstraZeneca གཅིག་སྔོན་ཁབ་འདི་བཏོན་གྱི་ཡོད་རེད་བྱས་ཙང་ད་རྗེས་སུ་ད་རིམ་པ་བཞིན་པ་ག་ལེ་ག་ལེ་ཁབ་རྒྱག་དུས་ཙམ་པ་ལ་ཡང་མང་ཆེ་གཅིག་ང་རང་བསམ་ཚུལ་ལ AstraZeneca འདི་ཆགས་ཀྱི་རེད་བསམ་གྱི་འདུག། ད་ལྟ་སྒྲོལ་མ་ལགས་ཁྱེད་རང་ད་སྨན་ཞབས་ཅིག་ཡིན་དུས་ད་གཅིག་བྱས་ན་ཁྱེད་རང་ད་ལྟ་ཏོག་དབྱིབས་ནད་འགོག་སྨན་ཁབ་དེ་བརྒྱབ་གྲུབ་པ་ཡིན་གྱི་རེད། དེ་འདྲ་ཡིན་དུས་ཡང་ཁྱེད་རང་སྒེར་ལ་ཅིག་སྨན་ཁབ་དེ་བརྒྱབ་དུས་ཙམ་པ་ཡང་མ་བདེ་བ་དང་ཡང་མིན་ན་ཡང་ང་ཚོ་ད་ལྟ side effects ལབ་ཡོད་ར་ད་ཞོར་ལ་ཅིག་དེ་འདྲའི་ཕོག་ཡ་གི་དེ་འདྲ་ཅིག་བྱུང་ཡོད་ན་ཡང་གལ་སྲིད་ཁྱེད་རང་སྨན་ཁབ་བརྒྱབ་མེད་པ་རེད་བྱས་ན་ཡང་ཁྱེད་རང་ཡང་མི་སྨན་ཁབ་བརྒྱབ་གྲུབ་མཁན་གཞན་པ་དང་ཡང་དེ་འདྲའི་གི་བཀའ་མོལ་དེ་འདྲའི་གི་བྱུང་ཡོད་ན།
སྤྱིར་བཏང་གི་ང་རང་ད་ལྟ་ཛ་དྲག་སྡེ་ཚན་ལ་ཡ་ལས་ཀ་བྱེད་དུས་ཙམ་པ་ལ་ཡ་ངོ་མ་ཁོ་བིད་ཀྱི་གནས་བབ་ཛ་དྲག་པོ་ཡོད་དུས་ང་ཚོས་ཁོ་བིད་ནད་པ་ལྟ་དགོས་རེད་བྱས་ཙང་ང་ར་བྱུང་ཡས་དེ་རིམ་པ་དང་པོ One A གི་ནང་ལ་ཡ་རྒྱབ་ཆོག་གི་ཡོད་རེད་ད་ང་རང་སྒེར་གྱི་གནས་སྟངས་ཕྱིན་ཅི་ད་ལྟ་དུས་ཚོད་བཟོ་ཐུབ་མ་སོང་བྱས་ཙང་སྒེར་ལ་ཡ་ནི། ད་འདིའི side effect ག་རེ་ཐོན་ཡོད་མེད་དེ་ད་ལྟ་ཤེས་ཐུབ་མི་འདུག་ཡིན་ནའི་ད་ད་ལྟ Easter གྱི་གུང་གསེང་རྗེས་ལ་ཡང་བདུན་ཕྲག་གཉིས་གསུམ་རྗེས་ལ་ཡང་ད་ལྟ་ཁབ་རྒྱག་ཡས་ཀྱི་དུས་ཚོད་བཟོས་ཡོད། སྤྱིར་བཏང་གི་ང་རང་གི་ལས་བྱེད་རོགས་པ་མང་ཆེ་གཅིག་བརྒྱབ་ཚར་རེད་དེ་ནང་བཞིན་ད་ལྟ་སྤྱི་ཚོགས་ནང་ལ་ཡང་ང་རང་ནམ་རྒྱུན་ངོ་ཤེས་པ་འདི་འདྲའི་ཁ་ཤས་བརྒྱབ་ཚར་ཤག་མང་ཆེ་གཅིག་ལ་ད་ད་ལྟ་དཀའ་ངལ་འདི་འདྲའི་གང་བྱུང་མི་འདུག་ཡིན་ནའི་རེ་ཟུང་གཅིག་ལ་ཡང་ད་ལྟ་ཚ་བ་འབར་བ་དང

གོང་ལ་འཇིགས་ཤིང་བསམས་སོ། ནན་ཏན་བྱེད་པའི་སྒོ་ནས་ཞུ་ཡས་དེ་ལ་ཡ། སྔོན་མ་ན་ཚ་ཚབས་ཆེན་པོ་དེ་ཚོ་ད་ལྟ་ང་རང་གི་དུས་ཚོད་ལ་ཡ། མ་ན་ཡ་འདི་ད་ལྟ་སྔོན་ཁབ་ཀྱི་རྒྱུ་མཚན་ལ་བརྟེན་ནས་རེད། བྱས་ཙང་ང་རང་ཚོ་ད་ད་ལྟ་ཁོ་བིད་ཀྱི Covid Nineteen གྱི་ནད་ཡམས་འདི་ནས་མ་ཕྱི་ལ་ད་ཐོན་ཐུབ་པའི་གི་ཐབས་ལམ་གལ་ཆེ་ཤོས་དང་ཨ་ནི་ལེགས་ཤོས་གཅིག་གི་སྔོན་ཁབ་དེ་རེད་བསམ་གྱི་རེད།